འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན། འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
ཨ་མེ་རི་ཁའི་ནང་ལ་དབྱུག་པོར་རྩེད་མཁན་སྐད་གྲགས་ཆེན་པོ་ཞིག་འདས་གྲོངས་སོང་བ་དེ་ཡི་ནང་མི་ཚོ་ཡིས་ད་ལྟ་རྡོ་ཐ་ཡི་ཚོང་ལས་ཁང་ཞིག་ལ་སྐྱོན་འཛུགས་བྱེད་ཀྱི་ཡོད་པ་རེད། Baseball ལམ་དབྱུག་པོར་རྩེད་མཁན་གྲགས་ཅན Tony Gwynn ལོ་ལྔ་བཅུ་ང་བཞིའི་སྐབས་སུ་སྐྲན་གྱི་ན་ཚ་ན་ནས་འདས་གྲོངས་སོང་ཡོད་པ་དང། ད་ལྟ་ཁོང་གི་ནང་མི་ཚོ་ཡིས་དེ་ནི་ཚོང་ལས་ཁང་དེ་ཡིས་བསླུ་བྲིད་བྱས་ཏེ་སྐྲན་ན་བའི་རྐྱེན་བྱས་ཡོད་པའི་སྐྱོན་འཛུགས་བྱས་ཏེ། ཀཱ་ལི་ཧྥོ་ནེ་ཡ་ཡི་གྲོང་ཁྱེར San Diego ཡི་ཁྲིམས་ཁང་ཞིག་ནང་སྐྱོན་འཛུགས་བྱས་ཡོད་པ་རེད། སྤྱིར་ཐ་མག་གིས་སྐྲན་ན་བའི་རྐྱེན་བྱེད་ཀྱི་ཡོད་པ་ཡོངས་གྲགས་ཀྱིས་ངོས་འཛིན་བྱེད་བཞིན་ཡོད་པ་དང། ཐ་མག་འཐེན་མཁན་མི་མང་པོ་ཡིས་ཐ་མག་གཅོད་ཐབས་ལ་འབད་བརྩོན་བྱེད་བཞིན་ཡོད་པའི་སྐབས་འདིར་ལ། ཐ་མག་ཡི་ཚོང་ལས་ཁང Dip Tobacco ཟེར་བ་ཡིས་ཐ་མག་གི་ཚབ་བམ་ཐ་མག་གཅོད་རྒྱུ་ལ་ཕན་གྱི་ཡོད་པའི་དྲིལ་བསྒྲགས་བྱས་ནས Dip ཟེར་བ་རྡོ་ཐ་ཁ་ཤ་ཡི་བར་ལ་བཅུག་རྒྱུ་བཟོས་ཏེ་བཙོང་གི་ཡོད་པ་ཞིག་རེད། མི་མང་པོ་ཞིག་གིས་དེ་ཡིས་མིའི་འཕྲོད་བསྟེན་ལ་གནོད་ཀྱི་མེད་པར་ངོས་འཛིན་བྱེད་བཞིན་ཡོད་ན་ཡང། འདས་གྲོངས་སོང་བའི་དབྱུག་པོར་རྩེད་མཁན་དེ་ཡི་ནང་མི་ཚོ་ཡིས། ཁོང་གིས་རྡོ་ཐ་དེ་བེད་སྤྱོད་བྱེད་རྒྱུ་ལ་ལང་ཤོར་ནས། ཤུགས་ཆེན་པོས་བེད་སྤྱོད་བྱས་པར་བརྟེན་ནས་སྐྲན་ནད་ན་ཡོད་པ་ཡིན་པའི་སྐྱོན་འཛུགས་བྱེད་ཀྱི་ཡོད་པ་རེད། གནས་ཚུལ་འདི་ཡིས་རྡོ་ཐ་ཡིས་སྐྲན་ན་བའི་གནད་དོན་གྱི་ཐད་ལ་ཁྱེད་ལ་སླར་ཡང་དྲན་གསོ་ཞིག་གཏོང་བའི་རེ་བ་ཡོད། དེ་རིང་གི་གསར་འགྱུར་འདི་དང་བསྟུན་ནས་འདི་ནས་དེའི་གོང་དུ་ཕྱོགས་སྒྲིག་ཞུས་པའི་ཐ་མག་དང་འབྲེལ་བ་ཡོད་པའི་གནད་དོན་ཁག་ཅིག་ཟུར་འདོན་བྱས་ནས་འདིར་གཏོང་རྒྱུ་ཡིན། དེ་ཡང་དང་པོ་འཇར་མན་དུ་རྟེན་གཞི་བྱས་པའི་བོད་ཀྱི་དེང་དུས་ཀྱི་སྨན་པ་གྲགས་ཅན་རྟའུ་བློ་བཟང་དཔལ་ལྡན་ལགས་ཀྱིས་ལོ་ཤས་གོང་དུ་འདི་གར་འབྱོར་པར། ནུབ་ཕྱོགས་རྒྱལ་ཁབ་ནང་ལ་ཡང་རྒྱལ་ཁབ་ཀྱི་གཞུང་གི་ཁྲིམས་གཞི་བརྟན་པོ་བཟོ་ཡ་ལ་སོགས་པ་དང་རྒྱལ་སྤྱིའི་ཐོག་ནས་ཁྲིམས་གཞི་བརྟན་པོ་བཟོ་ཡ་ལ་སོགས་པ་ད་ག་ནང་བཞིན་མི་དོ་བདག་ཁོ་རང་ཚོའི་མཐོང་རྒྱ་ཐོས་རྒྱ་དང་རིག་གནས་མཐོ་པོ་ཡོད་པ་སོང་ཙང་དེ་ཐ་མག་འཐེན་ཡ་དེ་ལ་ཡང་ཡོན་ཏན་སྣེ་གཅིག་མེད་པ་དང་ཧ་གོ་གི་ཡོད་པ་སོང་ཙང་ཨ་ནེ་གཅིག་ལོ་རེ་ལོ་རེ་བྱས་ནས་ནུབ་ཕྱོགས་རྒྱལ་ཁབ་ནང་ལ་ཡང་ད་ཐ་མག་འཐེན་ཡ་དེ་ཇེ་ཉུང་ཇེ་ཉུང་འགྲོ་གི་ཡོད་རེད། དེ་འདྲ་ཡིན་དུས་ཙམ་པ་དེའི་རྐྱེན་པས། ཐ་མག་བཟོ་གྲྭ་དེ་ཚོ་ལ་ཡ་དཔལ་འབྱོར་ཐོག་ནས་གྱོང་གུད་ཆེན་པོ་རག་གི་ཡོད་རེད་པ། ཡིན་ནའི་ཐ་མག་བཟོ་གྲྭ་དེ་ཚོ་མུ་མཐུད་ནས་པེ་ཤག་དེ་དགོས་ཀྱི་ཡོད་པ་སོང་ཙང་ཁོ་ཚོ་ག་པར་ལ་ཡ་གནས་སྤོས་བྱེད་གི་རེད་ཁོ་ཚོ་པེ་ཤག་དེ་སྒྲུབ་ཡག་གི་ཐབས་ཤེས་ག་པར་བཙལ་གི་རེད་ཟེར་གསུངས་ན་གཅིག་ཡར་ཐོན་མ་ཕྱིན་པའི་རྒྱལ་ཁབ་དཔེར་ན་ཞུས་ན་ཨ་ཧྥི་རི་ཀ་ད་ནང་བཞིན་ཨེ་ཤི་ཡ་ད་རྒྱ་ནག་རེད་ད་ནང་བཞིན་རྒྱ་གར་རེད་དེ་ཚོའི་ནང་ལ་ཡང་མི་ཚོགས་ཀྱི་ད་འཕྲོད་བསྟེན་གྱི་ག་ཟེར་རེད་སློབ་གསོ་དེ་ད་ག་ཚོད་ཆེན་པོ་ཡོད་མ་རེད་ད་ག་ནང་བཞིན་རང་བྱས་ནས་ཁ་ཅིག་ནི་ག་རེ་ཟེར་ཡིད་མུག་རང་བྱས་ནས་གནས་གནས་བབ་བ་བས་ཤི་རག་ཞན་པོ་བྱས་ནས་ཡོད་རེད་དེ་འདྲའི་གི་རྩ་ཆེན་བྱས་ནས་ཨོ་ཐ་མག་དེ་གཅིག་པས་འཐེན་པ་ཡིན་ན་གཅིག་གཟུགས་པོ་ལ་གཅིག་ཕན་གི་ཡོད་པའི་ཡོད་རབས་དེ་ནས་བས་གཅིག་ག་རེ་ཟེར་དབྱིངས་ཡོད་པའི་ཡོད་རབས་འདྲ་མི་འདྲ་དྲུག་གསུམ་བཅོ་བརྒྱད་བཤད་བྱས་དོན་དག་ཡག་ཉེས་དེ་མི་མགོ་སྐོར་བཏང་བྱས་པེ་ཤ་བཟོ་ཡག་གི་ཐབས་ཤེས་དེ་བྱེད་གི་ཡོད་རེད་ཤུགས་དེ་ཕ་གི་ཨེ་ཤེ་ཡ་ལ་རྒྱག་གི་ཡོད་པ་སོང་ཙང་ད་དེ་རིང་སང་ཉིན་ཨེ་ཤེ་ཡ་ནང་ལ་ཡ་ཐ་མག་དེ་ཉོས་དེ་ཇེ་མང་ཇེ་མང་ལོ་རེ་ལོ་རེ་ཇེ་མང་ཇེ་མང་འགྲོ་གི་ཡོད་རེད།

ད་ཨ་ལེ་ན་ཚ་དེ་ཕར་བཞག་ནས་འདི་ཨ་ལེ་དང་པོ་དེ་ཡ་ཐ་མག་ཁོ་རང་སྐྱེན་པའི་ཆུང་ཙག་དེ་ངས་ཞུས་པ་ཡིན་ན་ཁ་ནས་ཞོགས་ཀས་ཡར་ལངས་དུས་ཙམ་ཁ་ནས་རྦད་དེ་ཁོ་རང་དྲི་མ་ངན་པ་ཞེ་པོ་ཅིག་ཁ་ཡོད་རེད་ད་ག་ནང་བཞིན་ཅིག་མི་གདོང་ཤིག་གི་པགས་པ་དེ་ཚོ་ཡིན་ཟེར་ན་ད་ཅིག་བག་དྲོ་ག་རེ་ཟེར་ར་སེ་ཁུག་ཁུག་ར་ཆགས་ཆགས་མི་ལྟ་དུས་ནས་ཨོ་མི་འདི་ད་ཁྱོན་ནས་གཟུགས་པོའི་ནང་ལ་ཡང་ན་ཚ་ཚབས་ཆེན་པོ་འདྲ་བ་ཅིག་མེད་འགྲོ་བསམ་སང་ཅིག་སྐྱུག་བྲོ་བོ་དང་དོད་མེད་པ་ཆགས་འདི་འདྲ་ཆགས་ཀྱི་འདུག་ག། ད་དེ་ཚོ་དེ་ཚོ་ལ་དཔེ་དཔེ་མི་ཙམ་ཞིག་རེད་ད་དེ་ལ་མཁས་པ་མི་འདུག་ཅེས་ནས་ཞུས་པ་ཡིན་ན། ད་ཐ་མག་དེ་རྒྱུན་རིང་པོ་ཅིག་ལོངས་སུ་སྤྱོད་པ་ཡིན་ཟེར་ན་ཐ་མག་གི་རྫས་ནང་ལ་ཡ། ཐ་མག་གི་རྫས་ཐ་མག་གི་དུ་བ་དེའི་ནང་ལ་ཡ་རྫས་འདྲ་མི་འདྲ་ཅིག་སྟོང་ཕྲག་བཞི་ཡོད་རེད་སྟོང་ཕྲག་བཞི་ནང་ནས་རྫས་ལྔ་བཅུ་ཐམ་པ་ད་རྦད་དེ་གློ་གི་འབྲས་སྐྲན་བཟོ་གི་ཡོད་པ་ད་ར་འཕྲོད་པ་ཁ་གསལ་པོ་ཞེ་དྲག་རེད།

དེ་རྣམས་ཀྱི་ནང་ནས་ཕྱེད་ཀ་ཙམ་སྤྱི་འབངས་སྔ་འགྱུར་གྱི་ན་ཚའི་འོག་ནས་ཤི་རྒྱུ་ཡིན་པ་མཐའ་སྡོམ་བརྒྱབ་ཡོད་པ་རེད། ཞིབ་འཇུག་དེས་རྒྱ་ནག་རྒྱལ་ཡོངས་བྱས་པའི་ཞིབ་འཇུག་ཁག་གཉིས་ཀྱིས་ཤེས་རྟོགས་བྱུང་བའི་གནས་ཚུལ་ཁག་ཚན་རིག་པ་རྣམས་ཀྱིས་ཕྱོགས་སྡོམ་བྱས་པ་ཞིག་རེད་འདུག་སྤྱི་ལོ་ཉིས་སྟོང་བཅུའི་ལོ་ལ་རྒྱ་ནག་ནང་མི་ས་ཡ་གཅིག་ཐ་མག་འཐེན་པའི་རྐྱེན་གྱིས་ཤི་ཡོད་པ་དང། འོན་ཀྱང་ཞིབ་འཇུག་པ་ཁག་གིས་གནས་སྟངས་དེ་མུ་མཐུད་ནས་ཕྱིན་པ་ཡིན་ན། སྤྱི་ལོ་ཉིས་སྟོང་བརྒྱ་མེད་སུམ་ཅུ་ཙམ་ལ་ཐ་མག་གི་རྐྱེན་གྱིས་མི་ཤི་བའི་གྲངས་འབོར་ལྡབ་གཉིས་འཕར་རྒྱུ་ཡིན་པ་དང། སྤྱི་ལོ་ཉིས་སྟོང་བརྒྱ་མེད་ལྔ་བཅུ་ཙམ་ལ་ལྡབ་གསུམ་འཕར་ནས། ལོ་རེ་རེའི་ནང་ལ་རྒྱ་ནག་ནང་མི་ས་ཡ་གསུམ་ཙམ་ཐ་མག་གིས་རྐྱེན་བྱས་པའི་འོག་ནས་ཤི་མ་རན་གོང་ནས་ཤི་རྒྱུ་ཡིན་པ་རེད། གནད་དོན་དེ་ནི་རྒྱ་ནག་ནང་ཤི་མ་རན་གོང་ནས་ཤི་བའི་ན་ཚ་ཡོངས་ལས་ཀྱང་ཆེས་ཆེ་ཤོས་སུ་ཆགས་རྒྱུ་ཡིན་པ་རེད་འདུག་ད་ལྟའི་ཆར་ལ་རྒྱ་ནག་ནང་ལ་སྐྱེས་པ་མི་གྲངས་སྤྱི་ཡི་བརྒྱ་ཆ་དྲུག་ཅུ་རེ་བརྒྱད་དང་བུད་མེད་མི་གྲངས་སྤྱི་ཡི་བརྒྱ་ཆ་གཉིས་དང་གྲངས་ཆུང་བཞི། ཐ་མག་འཐེན་མཁན་ཡིན་པ་རེད། ཞིབ་འཇུག་དེ་དབྱིན་ཇིའི Oxford གཙུག་ལག་སློབ་གྲྭའི་འཕྲོད་བསྟེན་སྡེ་ཁག་དང་དེ་བཞིན་རྒྱ་ནག་གི་འབྲེལ་ཡོད་ལས་ཁུངས་དང་མི་སྣ་ཡིས་མཉམ་དུ་བྱས་པའི་ཞིབ་འཇུག་ཞིག་རེད་འདུག་ལ། ཞིབ་འཇུག་དེའི་གཙོ་འགན་འཁུར་མཁན་གཙུག་ལག་སློབ་གྲྭ་དེའི་ཞིབ་འཇུག་པ་རྒྱ་རིགས་ཀྲིང་མིང་ཁྲིན་ཟེར་བ་དེ་རེད་འདུག་སྤྱིར་འཛམ་གླིང་ནང་ཡར་རྒྱས་ཕྱིན་པའི་རྒྱལ་ཁབ་ཁག་ནང་ལ་ཐ་མག་འཐེན་མཁན་ཇེ་ཉུང་དུ་འགྲོ་བཞིན་ཡོད་པ་དང། ཨ་མེ་རི་ཁའི་ནང་ལ་མཚོན་ན་མི་གྲངས་སྤྱི་ཡི་ལྔ་ཆ་གཅིག་ལས་ཉུང་བ་མ་གཏོགས་ཐ་མག་འཐེན་མཁན་མེད་པ་ཞིག་རེད། འོན་ཀྱང་རྒྱ་ནག་ནང་ཐ་མག་འདྲ་མིན་མང་དུ་ཐོན་པ་དང། ཉོ་མཁན་གྱི་དངུལ་མང་དུ་འགྲོ་བཞིན་པ་དང་བསྟུན་ནས་ཐ་མག་འཐེན་མཁན་ཡང་ཇེ་མང་དུ་འགྲོ་བཞིན་ཡོད་པ་ཞིབ་འཇུག་ཁག་གིས་གསལ་སྟོན་བྱས་འདུག་ད་ལྟ་འཛམ་གླིང་ནང་ཐ་མག་འཐེན་མཁན་མང་ཤོས་དེ་རྒྱ་ནག་ནང་ཡོད་པ་དང། འཛམ་གླིང་སྤྱི་ཡི་ཐ་མག་འཐེན་མཁན་གྱི་མི་འབོར་སུམ་ཆ་གཅིག་རྒྱ་ནག་ནང་ཡོད་པ་མ་ཚད། རྒྱ་ནག་རྒྱལ་ཁབ་དེ་འཛམ་གླིང་ནང་ལ་ཐ་མག་བཟོ་མཁན་ཡང་ཆེས་ཆེ་ཤོས་དེ་ཆགས་ཀྱི་ཡོད་པ་རེད། ཨ་མི་རི་ཀའི་ནང་ལ་དཔེ་མཚོན་དྲངས་ན། ཐ་མག་འཐེན་མང་ཉུང་དེ་ཤེས་ཡོན་གྱི་ཆུ་ཚད་དང་དཔལ་འབྱོར་གྱི་གནས་སྟངས་ལ་རག་ལས་ཀྱི་ཡོད་པ་དང། རྒྱ་ནག་ནང་དང་མི་འདྲ་བར་ཨ་མི་རི་ཀའི་ནང་ཐ་མག་འཐེན་མཁན་མང་ཆེ་བ་དཔལ་འབྱོར་གྱི་གནས་སྟངས་སྐྱོ་གྲས་ཀྱི་མི་ཡིན་པ་རེད། ཨ་མི་རི་ཀའི་ནང་རྟེན་གཞི་བྱས་པའི་རྒྱལ་ཡོངས་དབུས་འཕྲོད་བསྟེན་རྩིས་ཐོ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ཡུལ་འདིའི་ནང་ཐ་མག་འཐེན་མཁན་མང་ཤོས་དེ་བརྒྱ་ཆ་ཉི་ཤུ་རྩ་དགུ་དང་གྲངས་ཆུང་བདུན་སློབ་གྲྭ་འབྲིང་བའམ་ཡང་ན་དེ་ལས་དམའ་བ་མ་གཏོགས་སློབ་སྦྱོང་བྱེད་མ་མྱོང་བའི་མི་ཡིན་པ་དང། བརྒྱ་ཆ་ཉི་ཤུ་རྩ་གཅིག་དང་གྲངས་ཆུང་དགུ་མཐོ་རིམ་སློབ་གྲྭར་འགྲིམས་སོང་ཡང་མཐའ་མ་འཁྱོངས་མཁན་ཡིན་པ། མཐོ་རིམ་སློབ་གྲྭ་ཐོན་མཁན་དང་དེ་ལས་མཐོ་བའི་སློབ་སྦྱོང་བྱེད་མྱོང་མཁན་གྱི་གྲས་ཐ་མག་འཐེན་མཁན་བརྒྱ་ཆ་དགུ་མ་གཏོགས་མེད་པ་བཅས་ཡིན་པ་དང། ད་ལྟ་སྔོན་དཔག་བྱས་པ་ལྟར་ན་ཕྱི་ལོ་ཉིས་སྟོང་བརྒྱ་མེད་བཞི་བཅུ་ཞེ་དྲུག་ཙམ་ལ་ཨ་མི་རི་ཀའི་ནང་ཐ་མག་འཐེན་མཁན་གཅིག་ཀྱང་མེད་པར་ཆགས་སྲིད་པ་ཞིག་ཡིན་པ་རེད། རྒྱ་ནག་ནང་ལ་མཚོན་ན་ཐ་མག་འཐེན་མཁན་མི་གྲངས་མང་པོ་ཡོད་པ་མ་ཚད། འཐེན་མཁན་རྣམས་ཀྱིས་ཐ་མག་གི་གྲངས་ཀ་ཡང་ཧ་ཅང་མང་པོ་ཞིག་འཐེན་གྱི་ཡོད་པ་རེད། གོང་ཞུས་ཞིབ་འཇུག་ཐོག་ལ་གནས་ཚུལ་སྤེལ་དོན་ལྟར་ན། རྒྱ་ནག་ནང་ཐ་མག་འཐེན་མཁན་མི་གྲངས་དུང་ཕྱུར་གསུམ་ལྷག་གིས་རྒྱུན་རྐྱེན་ལ་ཉི་མ་རེ་རེའི་ནང་ཐ་མག་རྐང་ཉི་ཤུ་རྩ་གཉིས་ཙམ་འཐེན་གྱི་ཡོད་པ་རེད། ཡང་དེ The Lancet འཕྲོད་བསྟེན་དུས་དེབ་ཐོག་ལ་རྒྱ་ནག་གི་ཐ་མག་གི་དཀའ་ངལ་དང་འབྲེལ་བའི་གནས་ཚུལ་གཞན་ཞིག་སྤེལ་བའི་ནང་བཀོད་པ་ལྟར་ན། སྤྱིར་བཏང་རྒྱ་ནག་གི་ཐ་མག་འཐེན་མཁན་མང་ཤོས་དེ་སྐྱེས་པ་ཡིན་ན་ཡང། ད་ལྟ་དོ་ཐ་ཚོང་ལས་ཁང་ཁག་གིས་བུད་མེད་ན་གཞོན་རྣམས་ལ་དམིགས་འཛུགས་བྱས་ནས་ལས་དོན་སྤེལ་གྱི་ཡོད་པ་དང། དེ་ཡང་ཁོ་ཚོའི་དྲིལ་བསྒྲགས་ཀྱི་ནང་དུ། བུད་མེད་ན་གཞོན་ལ་ཐ་མག་འཐེན་པ་ནི། རང་དབང་ཅན་དང་མཛེས་སྡུག་ཅན། ཡར་ཐོན་ཅན། ཆགས་སྲེད་ཀྱི་རྣམ་པ་ཅིག་ཡོད་པའི་བརྒྱུད་ནས་ཁོ་ཚོ་མགོ་སྐོར་གཏོང་བའི་འབད་བརྩོན་བྱེད་ཀྱི་ཡོད་པ་རེད། འཛམ་གླིང་གི་འཕྲོད་བསྟེན་མཁས་པ་ཁག་གིས་རྒྱ་ནག་རྒྱལ་ཡོངས་སུ་ཁང་པ་ནང་དུ་ཐ་མག་འཐེན་རྒྱུའི་བཀག་འགོག་བྱེད་དགོས་པའི་སྐུལ་མ་གཏོང་བཞིན་ཡོད་པ་རེད་ལ། དེ་བཞིན་རྒྱ་ནག་གི་འགོ་ཁྲིད་ཚོས་ཀྱང་ཐ་མག་གི་དཀའ་ངལ་འདི་ཡི་ཐད་ལ་སྲིད་བྱུས་བཟོ་བཞིན་ཡོད་པ་ཞིག་རེད། ད་ལྟ་རྒྱལ་སྤྱིའི་འཕྲོད་བསྟེན་ཚོགས་པ་ཁག་གིས་རྒྱ་ནག་གི་རྒྱལ་ས་པེ་ཅིང་ཚུད་པའི་གྲོང་ཁྱེར་ཁག་ཅིག་ནང་ལ་ཁང་པའི་ནང་དུ་ཐ་མག་འཐེན་རྒྱུའི་བཀག་འགོག་བྱས་པའི་བརྒྱུད་ནས་ཐ་མག་མི་འཐེན་མཁན་གྱི་ཁོག་ལ་ཐ་མག་གི་དུ་བ་མི་འཛུལ་བའི་ཆེད་དུ་ལག་བསྟར་བྱེད་རྒྱུ་ལ་འབད་བརྩོན་བྱེད་ཀྱི་ཡོད་པ་རེད། འོན་ཀྱང་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡི་རྒྱ་ནག་ནང་གི་སྐུ་ཚབ། Bernard Schwartzlander། གྱིས་བདུན་ཕྲག་འདི་ཡི་ནང་གཟའ་ཟླ་བ་ཉིན་གསར་འགོད་པར་གསར་འགོད་གྲོས་ཚོགས་སར་ལ་སྐད་ཆ་བཤད་སྐབས། ཐ་མག་འཐེན་མཁན་མི་གྲངས་དུང་ཕྱུར་གསུམ་ཡོད་པའི་ལུང་པ་ཡི་ནང་ལ་མི་དེ་ཚོའི་བསམ་བློ་མྱུར་དུ་བསྒྱུར་ཐུབ་རྒྱུ་ལ་དཀའ་ལས་ཁག་པོ་ཡིན་པའི་འགྲེལ་བརྗོད་བྱས་ཡོད་པ་རེད། གཟའ་ཟླ་བའི་ཉིན་མོ་ལ་འཛམ་གླིང་གི་ཐ་མག་བཀག་འགོག་གི་ལས་འགུལ་སྤེལ་མཁན་གྱི་འགོ་ཁྲིད་རྣམས་དང། འཛམ་གླིང་གི་གློ་བའི་ཐེབས་རྩ་ཁང་གི་འགན་ཁུར་མི་སྣ་རྣམས་པེ་ཅིང་དུ་རྒྱ་ནག་གི་འཕྲོད་བསྟེན་ལས་ཁུངས་ཀྱི་མི་སྣ་དང་ཐུག་འཕྲད་བྱས་ཡོད་པ་དང། ཁོ་ཚོ་ཡིས་རྒྱ་ནག་གི་རྒྱལ་ཡོངས་ཀྱི་ཁྲིམས་ལུགས་ནང་ཐ་མག་བཀག་འགོག་བྱས་པའི་ཁྲིམས་ལུགས་གཏན་འབེབས་བྱེད་དགོས་པའི་སྐུལ་མ་གཏོང་གི་ཡོད་པ་རེད། ཟླ་བ་འདིའི་མཇུག་ཏུ་རྒྱ་ནག་གི་གཞུང་འཛིན་དམར་ཤོག་ཚོགས་པའི་འགོ་གཙོ་ཁག་དང་ཚོགས་པ་དེའི་ཁྲིམས་བཟོའི་སྡེ་ཚན་བཅས་ཀྱིས་མཉམ་དུ། རྒྱ་ནག་གི་ལོ་ལྔའི་འཆར་གཞི་ཟེར་བ་བཟོ་འགོ་བཙུགས་ཀྱི་ཡོད་པ་དང། འོན་ཀྱང་ད་ལྟའི་ཆ་ལ་རྒྱ་ནག་རྒྱལ་ཡོངས་སུ་ཁང་པ་ནང་དུ་ཐ་མག་འཐེན་རྒྱུ་མཚམས་འཇོག་བྱེད་རྒྱུའི་ཆེད་དུ་ལས་དོན་དངོས་སུ་བྱེད་རྒྱུ་ཡིན་མིན་ལ་ཤེས་རྟོགས་ཁག་པོ་ཡོད་པ་ཞིག་རེད། སྤྱི་དང་རྒྱ་ནག་གི་འཕྲོད་བསྟེན་འགན་འཁུར་མི་སྣ་ཡིས་དེ་ལྟར་ལག་བསྟར་བྱེད་རྒྱུ་ལ་མོས་མཐུན་བྱེད་རྒྱུ་ཡོད་ན་ཡང། རྒྱ་ནག་དབུས་ནད་ཡམས་དོ་དམ་དང་སྔོན་འགོག་ལས་ཁུངས་ཀྱི་མགོ་གཙོ་གཞོན་པ Liu Xiaofeng གྱིས། ལས་དོན་འདི་ཁྲིམས་བཟོ་བ་ཚོ་ཡིས་ཆེས་གལ་ཆེ་བའི་ལས་དོན་ལ་ངོས་འཛིན་བྱེད་རྒྱུ་ཁག་པོ་ཡིན་པའི་འགྲེལ་བརྗོད་བྱས་ཡོད་པ་གཟའ་མིག་དམར་ཉིན་ཨ་མི་རི་ཀའི Wall Street Journal ཚགས་པར་གྱིས་གནས་ཚུལ་སྤེལ་འདུག། ད་ལྟ་རྒྱ་ནག་གཞུང་གིས་གཏན་འབེབས་བྱས་པའི་ཡིག་ཆ་ཁག་ནང་ལྟར་ན།